ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་དམངས་རྣམ་པ་ཚོ། འདི་ཨ་ས་གི་བ་ནི་ལས་རིམ་ཉིན་ཁྱེད་རང་ཚོ་ལ་ཨ་ས་སྟེར་མཁན་གྱི་ལས་རིམ་དྲང་པོ་གྱི་འགྲོ་སྟངས་དང།

ཡལ་གའི་ཀ་དཀར་ཡིན་གྱི། ས་ཆ་འདི་བ་ཡུལ་རེད། མི་དགེ་འདི་ལས་རིམ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ།

གསན་ཞུ་གི་རེད། ཁྱེད་ཚོ་མི་མང་ལ་ཉིན་གི་འདིའི་ལས་རིམ་འདི་ག་འགྲོ་གལ་ཟིན། ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱེད་ཡོད་ན་ཉིན་ལ་གསུང་རོགས་གནང། ཉིན་ལ་གསུང་མཁན་གྱི་ཐོག་ལ་ཡིག་སྐལ་ས་གི་རྒྱ་དེ་འདི་རུ་ཡོད། ཡིག་སྐལ་ས་རྒྱ་དེ་ལས་རིམ་ཨ་ས་གི་བ་ནི།

ཁྱེད་ཚོ་མི་མང་གི་གསན་ཏེ་ཡོད་པ་རེད། འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ། རེ་ཌི་འོ་ནས་མི་མང་ཚང་མ་གི་བར་ལ་གསན

མི་དམངས་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་ལས་ནི་ཚང་མ་རེ་ཌི་འོ་ཉན་མཁན་གྱི་མི་དམངས་གི་རེད། འདི་རེ་ཌི་འོ་ཉན་མཁན་གྱི་ཨ་ས་ཡི་བ་ནི་ལས་རིམ་ལ་ཚང་མ་ལ་ཡང་ང་བཀྲ་ཤིས་བདེ་ལེགས་ཅིག་ཞུ་གི་ཡིན་ནོ་ཞེས་མི་དམངས་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་འདི་ལས་རིམ་འདི་ཞུས་པའི་གདོང་ནས་ང་ཡབ་ཡེ་ཤུ་གི་དོན་ལ་ཡང་སྨོན་ལམ་ཅིག་ཞུ་ཡིན་ནོ་ཞེས་ཡབ་དཀོན་མཆོག་ལ་ཕྱག་འཚལ་ལོ་ཡབ་དཀོན་མཆོག་གི་འགྲོ་སྟངས་དང་སྡོད་སྟངས་གི་ཁོང་གི་ཚུལ་ཁྲིམས་གི་ང་ལ་ཡང་འདི་གི་ལས་རིམ་གི་བཀོད་པ་གཏང་རོགས་དང་ཁོང་ཚོས་གི་ང་ལ་རྒྱབ་སྐྱོར་བྱེད་མཁན་ལ་ང་ཐུགས་རྗེ་ཆེ་ཞུ་ཡིན་ནོ་ཞེས་ཁྱོད་ཚོས་གི་འདི

བཀབ་པ་ཐམས་ཅད་བྱས་ཀྱང་བསིལ་བ་གི་སྐབས་ལ་བླ་ན་མེད་པའི་དཀོན་མཆོག་ཞབས་འཆག་པའི་གི་སྒྲ་མཐོང་ནས་ཁྱོ་ག་དང་སྐྱེ་དམན་དེ་ལས་བླ་ན་མེད་པའི་དཀོན་མཆོག་མདུན་ནས་ལྡུམ་ར་ཡི་ཤིང་གི་ནང་དུ་ཡིབ་པར་བྱུང། དེར་བླ་ན་མེད་པའི་དཀོན་མཆོག་གིས་ཨ་དམ་ལ་བོས་ནས་ཁྱོད་ག་ན་ཡོད་ཅེས་གསུང་ཁོས་ཞུས་པ། ངས་ཁྱོད་ཀྱི་གསུང་སྐད་ལྡུམ་ར་ཡི་ནང་གོ་བ་དང། མ་ཁྲ་ཡིན་པའི་གི་འཇིགས་ནས། ཡིན་པ་ཡིན། ཐུན་ཚོད་ཞུས་པ་ཡིན། ཁོང་གིས་གསུངས་པ་ཁྱོད་ལ་གསུང་སྨན་ཧ་ཧོའི་པར་བསྟན། ཁྱོད་ལ་མ་ཟེར་པི་གི་ཤིང་ཏོག་ཟས་སམ་ཨ་དམ་གྱིས་ཞུས་པ། ཁྱོད་ཀྱིས་ང་ལ་གྲོགས་སུ་བུད་མེད་གནང། སྟེ་མོས་ང་ལ། ཤིང་ཏོག། སྟེར་ནས། ཟས་པ་ཡིན། བླ་ན་མེད་པའི་དཀོན་མཆོག་གིས་བུད་མེད་ལ། ག་གི་ཆེད་དུ་ལས་ཀ་འདི་བྱས་པ་ཡིན། སྦྲུལ་གྱིས་བསླུས་ནས་ཟས་པ་ཡིན། དེ་ནས་བླ་ན་མེད་པའི་དཀོན་མཆོག་གིས་སྦྲུལ་ལ། ཁྱོད་ཀྱི་ལས་འདི་བྱས་པས་སེམས་ཅན་ཚང་མ་གི་ཁྲོད་ནས་ཁྱོད་ལུས་ཡིན།

ཡབ་གི་བཀའ། གནང། ཡོང། སྡིག་པ་བྱེད་པི་གའི། རྐྱེན་གྱིས་ཁོང་གིས་གསུངས་པ། བུད་མེད་ལ། ཁྱོད་སྡུག་བསྔལ་མང་པོ་ཡོང་བ་དང་མ་ཟད། ཕྲུ་གུ་སྐྱེ་པི་གའི་སྐབས་ལ། ཡང། སྐྱེ་ཟུག་མང་པོ། ཡོང་དགོས་པ་དང་ཁྱོད་རང་གི་དབང་ཆ་ནི་ཁྱོ་ག་ཡིས་བྱེད་ཀྱི་རེད་སྨྲས་ཏེ་ཞུས་པ་ཡིན་ནོ་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ། འོ་ད་དེ་སྡིག་པའི་ག་ཐོག་ལ་ཡབ་དཀོན་མཆོག་གིས་ཨ་དམ་དང་ཧ་ཝ་གཉིས་ལ་འདི་ལབ་པ་ཡིན་ནོ་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ་ཁྱེད་ཚོ་མི་མང་ལྷན་རྒྱས་རྣམ་པ་ཚོ་སེམས་ཆུང་རང་གནང་ཅིག་ཁྱོད་ཀྱིས།

ཐལ་བ་ར་བཟོས་ཤིག། ཁྱོད་ས་ནས་ཐོན་ཏེ་ཐལ་བ་ཡིན་པས་ཐལ་བ་ལ་སྡོད་པར་གྱུར་ཅིག་གསུངས་པ་རེད། ཨ་དམ་དང་སྐྱེས་དམན་ལ་པགས་པི་ཀའི་གོས་བསྐོན་པ་དང་བླ་ན་མེད་པའི་དཀོན་མཆོག་གིས་བཟང་པོ་དང། ངན་པ་ཤེས་ནས་ང་ཚོ་དང་འདྲ་བར་གྱུར་པའི་ག་ད་ལག་པ་གཡས་ནས་སྲོག་གི་ལས་ནས་བླངས་ནས་ཟས་ནས་རྒྱུན་ཆད་མེད་པར་སྤྱོད་པར་མ་ཡོང་ཅིག་སྡིག་པ་བྱས་པའི་འབྲས་བུ་ནི

འདི་རེད་གྲོང་ཡུལ་གྱི་གི་ནང་ནས་མི་མང་ཚང་མ་ལ་སྡིག་པ་གི་དོན་ལ་དཀོན་མཆོག་གི་དོན་ལ་ཕུལ་བ་རེད་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་ལས་འདི་ལས་རིམ་གྱི་དོན་ལ་ཕེབས་གནང་ནས་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཞེས་ཐུགས་རྗེ་ཆེ་མི་མང་ལྷན་རྒྱས་རྣམ་པ་ཚོ་སྡིག་པ་འདི་ནི་རང་གི་དོན་ལ། དོན། མི་འགྲུབ། གི་ལས་རེད་དེ་སོང་ནས་སྡིག་པ་སྤངས་ནས་ཡབ་ཡེ་ཤུ་གི་ཆོས་ཀྱི་དོན་ལ་ཕེབས་གནང། སྡིག་པ། འདི་ཡབ་ཡེ་ཤུ་གྱི་ཆོས་ནི། ཚེ་འདི་དང་ཚེ་ཕ་རོལ་ཚང་མ་གི།

ཡོང་ན་འདི་མི་ཚེ་གི་ཡག་པོ་ཅི་གང་ཡང་ཡོང་བ་མ་རེད་ཅེས་མི་མང་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་འདིའི་ཆོས་ཀྱི་ལས་རིམ་ལ་ཁྱེད་ཚོ་མི་མང་ཚང་མ་ཕེབས་གནང་ཟིན་ང་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཞེས་ད་སང་ཉིན་ཡང་འདི་གི་སྐབས་ལ་མི་མང་ཚང་མས་གི་རོགས་རམ་གནང་རོགས་གནང་ང་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཞེས་སང་ཉིན་ཡང་འདིའི་སྐབས་ལ་ཁྱེད་ཚོ་མི་མང་ཚང་མ་ཕེབས་རོགས་གནང་ང་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་དེ་རིང་གི་འདི་ལས་རིམ་ལས་ཕེབས་གནང་ཟིན་འདི་ལ་ཁྱེད་ཚོ་མི་མང་ཚང་མའི་བར་ལ་ང་གུང་སངས་ཞུ་གི་ཡིན་ནོ་ཞེས་བཀྲ་ཤིས་བདེ་ལེགས།

དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་ཟིན་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གི་ཐོག་ལ་ཡིག་སྐལ་ས་གི་རྒྱ་དེ་དེ་རུ་ཡོད་ཡིག་སྐལ་ས་རྒྱ་དེ

མི་མང་ལྷན་རྒྱས་རྣམ་པ་ཚོ་ལ་ང་ཡང་འདི་ཡབ་ཡེ་ཤུ་གི་དོན་གཅིག་གི་ཐོག་ལ་ཁྱེད་ཚོ་མི་མང་ཚང་མ་ལ་ཡང་ཕུལ་གྱི་ཡིན་ནོ་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ་སེམས་ཞོག་རོགས་གནང་ཞེས་ཡེ་ཤུ་མཱ་ཤི་ཀ་ཡང་བསྐྱར་ཀུན་ནས་ཞིང་ཁམས་ལ་ཕེབས་པ་རེད། དེ་འདྲ་བྲིས་ཡོད་རེད་མཱ་ཤི་ཀ་སྡུག་བསྔལ་མྱོང་བྱུང་བ་རེད་དེ་ནས་ཉི་མ་གསུམ་པའི་གི་ཐོག་ཡང་བསྐྱར་གསོན་གི་རེད། ཁོ་ཚོ། གྲོངས་ཚར་པ་ཡིན་ནོ་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ་གྲོངས་ནས་ཉིན་གསུམ་གི་བར་ནས་ཁོ་ཚོ་ཡབ་དཀོན་མཆོག་གི་མཉམ་དུ་ཁོ་ཚོ་ཡར་ལ་ཕེབས་པ་ཡིན་ནོ་ཞེས། ཁོ་ཚོ་ག་ལ་ཕེབས་པ་ཟེར་མཁན་དེ་ཁོ་ཚོ་ལྷ་ཡི་ཡུལ་ལ་ཕེབས་པ་རེད། མི་རིགས་ཚང་མ་སྡིག་པ་སྤངས་ནས་འགྱོད་སེམས་བྱེད་པའི་གནས་ཚུལ་འདི་རྒྱལ་ཁབ་ཚང་མར་བརྗོད་དགོས་དགོས་ཡོད་ཡེ་ཤུ་ལ་ཡིད་ཆེས་བྱེད་མཁན་ཚང་མ་ལ་ཁོ་ཚོ་ཡི་རང་གི་སྡིག་པ་བྱས་པ་དེ་ལ་སྡིག་སེལ་ཡོད་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་ཁོང་གི་སྡིག་པ་བྱེད་མཁན་གྱི་མི་ཚང་མ་དེ་ལ་སྡིག་སེལ་གྱི་ཐོག་ལ་འདི་འཛམ་བུ་གླིང་ལ་ཕེབས་པ་ཡིན་འདི་སྡིག་སེལ་དེ་བྱས་ཚར་ནས་ཁོ་ཚོ་ལྷ་ཡི་ཡུལ་ལ་ཕེབས་པ་ཡིན་ནོ་ཞེས། དཀོན་མཆོག་གིས་ཉི་མ་གསུམ་པའི་ཐོག་ཡེ་ཤུ་ཤི་བ་ནས་ཡར་གསོན་གནང་བ་རེད་དཀོན་མཆོག་གིས་ཁོ་ཚོ་ཡབ་ཡེ་ཤུ་གྲོངས་ནས་ཞག་གསུམ་ག་བྱས་ནས་ཁོ་ཚོ་ལ་ཡར་ལྷ་ཡི་ཡུལ་ལ་འཐེན་པ་རེད་ཁོ་ཚོ་གི་ཡར་ལ་ཤོག་མེད་པ་ཡིན་ཡང་བསྐྱར་གསོན་ནས་མི་ཚོ་ཁོང་གསལ་པོ་མཇལ་བ་རེད། ཡིན་ནའང་དཀོན་མཆོག་གིས་འདམ་གནང་བའི་མི་འདི་ཚོ་གཅིག་པོ་ཁོང་མཇལ་བ་རེད་མི་མང་ལྷན་རྒྱས་རྣམ་པ་ཚོ། རྒྱུ་མཚན་འདི་ཡི་ཐོག་ཁུངས་སྐྱེལ་མང་པོ་ང་ཚོ་ཤེས་ཀྱི་ཡོད་ཡེ་ཤུ་གྲོངས་ནས་ཡང་བསྐྱར་གསོན་པ་འདི་མི་མང་པོས་མཇལ་བ་རེད་ཁོང་ཡིས། མ། ཉི་མ་བཞི་བཅུ་བར་དུ་མི་མང་པོ་གི་མཇལ་ཁ་གནང་བ་དང་དཀོན་མཆོག་གི་རྒྱལ་ཁབ་སྐོར་བཀའ་མོལ་གནང་ནས། མི་མང་ལྷན་རྒྱས་རྣམ་པ་ཚོ་དེ་ལ་གང་ཡོད་ཟེར་ན་ཁོང་ཚོ་གྲོངས་ནས་ཞག་གསུམ་གི་ཐོག་ལ་ཁོང་ཚོ་ཡར་ལ་ཕེབས་པ་ཡིན་དེ་ནས་བྱས་ནས་ཁོང་ཚོ་ཡི་པ་རང་གི་མི་མང་གི་བར་ལ་འདི་འཛམ་བུ་གླིང་ལ་ཕེབས་གནང་པ་ཡིན་ཕེབས་གནང་ནས་ཁོང་ཚོ་འདི་ལ་ཞག་བཞི་བཅུ་ཚོད་བཞུགས་པ་ཡིན་ནོ་ཞེས་དེ་ནས་ཁོང་ཚོ་ཡི་པ།

ཆོས་དཔེ་གི་ཚེ་འདི་ཡི་གི་སྙིང་པོ་འདི་ནི་རྩ་ཆེན་ཞེ་དྲག་ཡིན་པ་ཐེ་ཚོམ་མེད། ཡེ་ཤུ་མི་ཡི་གཟུགས་སུ་ཚོར་མཇལ་བ་རེད། ཁོང་བདེན་པ་ཡིན་པ་དེ་ཐུགས་ཉིད་ཀྱིས་ཁུངས་སྐྱེལ་བ་རེད། མི་མང་ལྷན་རྒྱས་རྣམ་པ་ཚོ། ཕོ་ཉ་ཚོས་ཁོང་མཇལ་བ་རེད། རྒྱལ་ཁབ་ག་ས་ག་ལ་ཁོང་གི་སྐོར་སློབ་སྟོན་གནང་བ་རེད་འཛམ་བུ་གླིང་གི་མི་ཚོས་ཁོང་ལ་ཡིད་ཆེས་བྱས་པ་རེད་ཁོང་གཟི་བྱིན་གྱི་ངང་ཞིང་ཁམས་ལ་ཕེབས་པ་ཡིན་ཡེ་ཤུ་གི་དངོས་གནས་ཤི་ནས། ཡར་ལངས་པ་རེད། འཆི་བ་གི་ནང་གཉིད་ཁུག་ནས་སྡོད་མཁན་མི་འདི་ཚོ་ཡི་ནང་གི་འབྲས་བུ་དང་དང་པོ་དེ་ཁོང་རེད། མི་དང་པོ་ཨ་དམ་གི་གི་རྐྱེན་ནས་མི་ཚང་མ་ཤི་རྒྱུ་ཆགས་པ་རེད་ཡིན་ན་ཡེ་ཤུ་གི

ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ཉིད་ཀྱི་འདི་ལས་རིམ་འདི་ག་འགྲོ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གི་ཐོག་ལ་ཡི་གེ་གལ་སེ་གི་རྒྱག་དེ